ང་པདྨ་བདེ་ཆེན་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ང་ཚོའི་བར་གྱི་གླེང་མོལ Podcast གི་ལས་རིམ་འདིའི་ནང། ཕྱི་ལོ་གསར་པའི་ནང་དམག་འཁྲུག་ཆེན་པོ་གཉིས་མུ་མཐུད་རྒྱག་ཉེན་དང་འབྲེལ། ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་ཀྱི་ཁ་ཕྱོགས་སྐོར་ལ་གླེང་མོལ་ཞུ་ཡས་ཡིན། ད་ད་རེས་གླེང་མོལ་ཞུ་ཡུལ་དེ་ནི་ངའི་ལས་རོགས་པདྨ་བདེ་ཆེན་ལགས་རེད། པདྨ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས།

འདིའི་ནང་ནས་ད་དངོས་གནས་འཛམ་གླིང་འདིའི་ནང་གི་ད་ཆབ་སྲིད་རེད། དཔལ་འབྱོར་རེད་ཞི་བདེ་རེད་བདེ་འཇགས་རེད་སྤྱི་ཚོགས་ཆ་ཚང་ལ་ཡ། ཧ་ཅང་གི་ད་མཇུག་འབྲས་བཟང་ངན་གཉིས་ཀ་ཡོང་སྲིད་པའི་གི་ད་གནད་དོན་གཅིག་གི་ད་ད་ང་རང་ཉིད་བཀའ་མོལ་གནང་ཡག་གི་ད་དམག་འཁྲུག་གཉིས་དེ་ཆགས་ཀྱི་ཡོད་རེད་ཨེ་དམག་འཁྲུག་གཅིག་དེ་ནི་ད་ཨུ་རུ་སུས་ཡུག་ཀེ་རེན་ལ་རྒྱག་བཞིན་པའི་དམག་འཁྲུག་དེ་རེད་ཨེ་ནི། གཞན་དེ་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡ། ད་སྤྱི་ཟླ་བཅུ་པའི་ནང་ལ་ཧ་མཱ་སི་དྲག་སྤྱོད་པས་ཀྱིས་ཨི་སི་རལ་ཐོག་ལ་ཡང་གློ་བུར་དུ་དྲག་རྒོལ་བྱས་པ་དེའི་ལན་ལ་ཨི་སི་རལ་གྱིས་དཔེ་དེས་ཧ་མཱ་སི་རྩ་མེད་བཟོ་གི་ཡིན་ཟེར་བྱས་ད་ངར་ངར་ཤུགས་ཤུགས་ཀྱི་དམག་འཁྲུག་ཚབས་ཆེན་འདི་རྒྱག་བཞིན་པ་དེ་རེད། ད་ད་ལྟའི་ཆ་ལ་ཡང་རྩ་བའི་དམག་འཁྲུག་འདིའི་ཐོག་ལ་ད་ལོའི་སྤྱི་ཟླ་བཅུ་གཅིག་གི་མཐའ་མཇུག་བྱས། ཨ་ནི། བཅུ་གཉིས་ཀྱི་ཚེས་གཅིག་བར་དུ་ལ་ཡ་གཟའ་འཁོར་གཅིག་རིང་གི་མེ་འཕེན་མཚམས་འཇོག་ཅིག་བྱུང་བྱས་ནི་ད་གཅིག་ཉེ་ལེ་ཉེ་སོ་རོ་ཞི་བདེ་ཙམ་བྱུང་པ་རེད་དེ་ཡིན་ནའི་དེའི་རྗེས་ལ་ཡ་ད་ཡང་བསྐྱར་ཨ་ནི་དམག་འཁྲུག་རྒྱག་བཞིན་པ་གཅིག་དང་ཨ་ནི་དམག་འཁྲུག་འདིའི་གི་ཐོག་ལ་ད་རྩ་བའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རེད་ཨ་མི་རི་ཀ་རེད་ཨ་ནི་ལྷག་པར་དུ་ཕ་གིར་ཡ་དཀྱིལ་ཤར་ནང་གི་ཨ་ནི་ཨི་ཇིབ་དང་ཁ་ཏར་ཡུལ་དེ་ཚོས་དཔེ་ཐུགས་ཁུར་ཆེན་པོ་བྱས་བྱས་ནི་ཅིག་གིས་མེ་འཕེན་མཚམས་འཇོག་ཡོང་ཡར་འབད་རྩོལ་གནང་གི་ཡོད་རེད་ལ་མེ་འཕེན་མཚམས་འཇོག་ཡོང་ཡར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལ་གྲོས་ཆོད་བྱུང་པ་དེ་འདྲས་རེད་དེ་ཡིན་ནའི་ད་ད་ལྟ་གནས་སྟངས་ག་རེ་བྱེད་ཀྱི་ཡོད་ཟེར་ན་གང་ལྟར་ཡིན་ནའི་ཁ་སང་དེ་རིང་ཡིན་པ་ཡིན་ན་ཨི་སི་རལ་གྱིས་ཞེ་པོ་ཅིག་གི་ད་དྲག་པོའི་རྒོལ་རྡུང་བཏང་བྱས་བྱས་ནི། ད་ལྟ་ཡིན་ནའི་ད་གྷ་ཛ་གི་བྱང་ཕྱོགས་རེད་ལྷག་པར་དུ་ཡང་ཨི་ཇིབ་ཀྱི་ས་མཚམས་དང་ཐག་ཉེ་ཡོད་པའི་གི་ད་དེ་བ་ཅིག་གི་རཱ་ཧྥ་ཟེར་བའི་ས་ཆ་དང་ཨ་ནི་ཁཱན་ཡུ་ནི་སི་དེ་ཚོའི་ཐོག་ལ་ཡ་ད་དྲག་རྒོལ་ཞེ་པོ་ཅིག་མཁའ་ཐོག་དང་ས་ཐོག་དང་ཚང་མ་ནས་བྱས་འདས་ནི་ད་ད་ལྟ་བར་དུ་དེ་དམག་འཁྲུག་དེའི་ནང་ལ་ཨ་ནི་ཧཱ་མཱ་སི་ཁོ་རང་ཚོས་ཀྱིས་ད་འཕྲོད་བསྟེན་ལས་ཁུངས་དེ་བྱས་པ་ཡིན་ན་ཨ་ནི་པཱ་ལེ་སི་ཐན་གྱི་མི་དམངས་ཁྲི་གཉིས་ལྷག་ཨ་ནི་འདས་གྲོངས་གྱུར་པ་རེད་ཅེས་དང་ཨ་ནི་གཅིག་གི་རྨས་སྐྱོན་བྱུང་པ་ད་ད་དཔེ་ཁྲི་ཕྲག་མང་པོ་བྱས་ཨ་ནི།

བཟའ་བཅའ་མ་རག་ཆུ་མ་རག། ཨ་ནི་གཅིག་གི་སྨན་དང་བཅས་པ་ད་མ་ནས་མུ་གེ་ཤོར་ཡ་རང་མངོན་སུམ་ཆགས་བསྡད་ཡོད་པ་ཨ་ནི་ཕྲུ་གུ་མང་པོ་ཞེ་པོ་ཅིག་གི་འདས་གྲོངས་གྱུར་པ་བུད་མེད་མང་པོ་ད་གང་ལྟར་དཔེ་ཞེ་པོ་ཅིག་མཐུན་རྐྱེན་དཀོན་པོ་དམྱལ་བ་མི་ཡུལ་མྱང་བསྡད་པ་འདི་འདྲའི་གནས་སྟངས་ཤིག་ད་འདུག་གཅིག་རྩ་བའི། དེ་མ་ཡ་གཅིག་གིས་ཐབས་ཤེས་བྱས་བྱས་ནས་དམག་དེ་གཅིག་གིས་མཇུག་བསྡོམས་ཡོང་ཡ་ད་དེ་འདྲའི་འབད་རྩོལ་བྱས་དང་བྱེད་བཞིན་པ་གཅིག་རེད་དེ། ཡིན་ནའི་ད་ད་ལྟའི་ཆ་ལ་ཡང་དམག་འཁྲུག་མུ་མཐུད་རྒྱབ་བྱས་བྱས་ནས་དཀའ་ངལ་ཞེ་པོ་ཅིག་ཡོད་བསྡད་པ། ཞི་བའི་ཞལ་ལམ། བློ་བློ་སེང། ད་པེ་ལེ་སི་ཐན་གྱི་ཞི་བའི་མི་མང་དེ་ཚོ་ད་རྦད་དེ་དཀའ་སྡུག་དངོས་གནས་ད་ལྟ་གོང་དུ་གསུངས་པ་ནང་བཞིན་དམྱལ་བ་མི་ཡུལ་ནང་ལ་མྱང་བསྡད་ཀྱི་ཡོད་པ་དེ་དག་ང་ཚོས་བརྙན་འཕྲིན་དང་ད་གསར་འགྱུར་བརྒྱུད་ལམ་ཁག་གི་ནང་ལ་མང་པོ་མཐོང་ཡ་འདུག་ད་དེ་དང་ཆབས་ཅིག་ད་ཨིས་ར་ཨེལ་དང་ད་ལྟ་ཧ་མ་སི་གཉིས་བར་གྱི་དམག་འཁྲུག་འདི་ད་མཚམས་འཇོག་ཞུས་ནས་མི་འདུག་ཡང་ན་མེ་འཕེན་མཚམས་འཇོག་བྱེད་ཕྱོགས་ལ་ཡང་ད་རྒྱལ་སྤྱིའི་ཐོག་ནས་འབད་བརྩོན་ག་འདྲ་བྱེད་ཀྱི་ཡོད་མེད་སྐོར་ལ་ཡང་གནས་ཚུལ་ག་རེ་ཐོན་གྱི་འདུག་བས། ལགས་འོང་ད་རྒྱལ་སྤྱིའི་ཐོག་ནས་ཅིག་མེ་འཕེན་མཚམས་འཇོག་ཡོང་ཡག་ལ་ཡག་ཞེ་པོ་ཅིག་རེ་བ་ཞུ་ཡོག་རེད་ལ་དངོས་སུ་ད་ལྟ་ཕྱག་ལས་གནང་མཁན་གཙོ་བོ་ཅིག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རེད་ཤག་ཨ་ནི་ཨ་མི་རི་ཀའི་གི་སྐུལ་མ་ཞེ་པོ་བྱས་ནས་ད་ཕྱི་འབྲེལ་ལས་དོན་མི་སྣ་ཚོས་ཕ་གའི Egypt རེད Qatar རེད Lebanon རེད་དེ་ཚོའི་འགོ་ཁྲིད་རྣམ་པ་ད་ཐུག་འཕྲད་གནང་དེ་འདྲ་བྱས་ནས་ད་ག་ད་གཅིག་གིས་ཨ་ལེའི་མེ་འཕེན་མཚམས་འཇོག་བྱུང་ཨ་ཡེ་ནས་འབད་བརྩོན་ཞེ་པོ་གཅིག་ཤུགས་ཆེན་པོ་བྱས་དང་བྱེད་བཞིན་པ་གཅིག་གི་ནང་ནས་ཨེ་ནེ་གཟའ་འཁོར་སྔོན་མའི་ནང་ཡིན་ནས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་གྲོས་ཆོད་ཅིག་ཨེ་ནས་ཨ་མི་རི་ཀའི་ད་གཅིག་གི་ག་ཟེར་རེད་བར་བཞུགས་རེ་བསྡད་བྱས་ཨ་མི་རི་ཀས་ཡང་ཐེ་ཇུས་ཆེན་པོ་བྱས་བྱས་བཀག་པ་ཡིན་ན་འགྲིག་གི་ཡོད་མ་རེད་ཡིན་ནས་ཨི་སི་རེལ་དང་ཞེ་པོ་ཅིག་འབྲེལ་བ་ཆེན་པོ་ཡོད་ཙང་ཨ་མི་རི་ཀའི་གིས་ཡང་དེ་ཚོའི་ཐོག་ལ་གང་ལ་གང་འཚམ་ཨི་སི་རེལ་གྱི་འདོད་ཕྱོགས་འདྲ་པོ་ཅིག་སྒྲུབ་རོགས་སྒྲུབ་རོགས་བྱེད་དགོས་པ་རེད་ཡིན་ནས་འདིའི་སྐབས་ལ་ཡང་ནི་ཨ་མི་རི་ཀས་བར་བཞུགས་བཞུགས་བྱས་ནས་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་མེ་འཕེན་མཚམས་འཇོག་བྱེད་ཕྱོགས་དང་ཨ་ནི་ད་ག་ནང་བཞིན་ད་འདོད་པ་འདོད་ཅིག་གི་ཕ་གའི་ཧ་མ་སི་གིས་ཨ་ནི་བཙན་ཉར་བྱས་པའི་གི་མི་བརྒྱ་དང་ཉི་ཤུ་རྩ་དགུ་ཡས་མས་ཅིག་ཡོད་སྲིད་སྐོར་དེ་ཚོ་གཅིག་གིས་ག་ལེ་ག་ལེ་གློད་གྲོལ་ཡོང་ཡག་དང་ཨ་ནི་དེ་ཚོའི་ཐོག་ལ་ཡག་གཅིག་གིས་གྲོས་ཆོད་ཅིག་བཞག་ཐུབ་ཡོག་རེད་དེ་ཡིན་ནས། ད་ལྟའི་ཆ་ལ་གྲོས་ཆོད་འདི་ལག་ལེན་བསྟར་བ་གང་ཡང་བྱུང་མི་འདུག། མི་འདུག་དེ་ད་སླད་ཕྱིན་འདི་འདྲས་ཅིག་ཡོད་པ་ཅིག་བྱས་འདིའི་ཐོག་ལ Egypt གིས་ད་ད་ད་ཞེ་པོ་ཅིག་འབད་རྩོལ་བྱས་བྱས་ནི་ཅིག་དམག་འཁྲུག་འདི་མཚམས་འཇོག་ཡོང་ཡག་ཐོག་ལ་ཡ་འབད་རྩོལ་ཅིག་གནང་བཞུགས་ཡོག་རེད་ཁོ་ཚོས་གྲོས་འཆར་ཅིག་བཏོན་གྲོས་འཆར་འདིའི་ཐོག་ལ་ད་ཨ། ཨིསི་རཱཨེལ་དང་ཧ་མཱ་སི་དང་ཚང་མས་ཀྱི་བརྒྱ་ཆ་བརྒྱ་དང་གཅིག་གི་ངོས་ལེན་བྱེད་ཡ་གཅིག་རེད་མི་འདུག་ག་རེ་ཟེར་ན་གཉིས་ཀ་འདོད་པ་གཅིག་འགྲུབ་ཐུབ་འོས་འདོད་པ་རང་ཆ་ཚང་འགྲུབ་ཐུབ་ཀྱི་ཡོད་མ་རེད་དེ་ཡིན་ནས་ད་ལྟ་ཞེ་པོ་གཅིག་དགག་བྱ་རྒྱབ་ནས་རྦད་དེ་ཁྱོན་ནས་ངོས་ལེན་བྱེད་ཀྱི་མེད་ཟེར་དེ་འདྲས་རང་མ་སླེབས་བྱས་ཙང་ད་དེའི་གནས་སྟངས་དེ་འདྲས་རབ་ཅིག་ཆགས་བཞག་ཡིན་ནས་གཅིག་གི་མེ་འཕེན་མཚམས་འཇོག་བྱེད་དགོས་ཀྱི་ཡོད་རེད་དེ་ཨིསི་རཱཨེལ་གྱིས་ནི་རྦད་དེ་ཧ་མཱ་སི་དྲག་སྤྱོད་པ་གཏོར་ཡ་ཡིན་ཟེར་བྱས་ནས་མུ་མཐུད་ནས་དྲག་རྒོལ་བྱས་བསྡད་བཞག་ཨེ་ནི། ཧ་མ་སི་ཐོག་ནས་སོ་སོ་སོའི་གི་ད་ཅིག་གི། ཡང་རྒོལ་ལན་ཡིན་ཟེར་བྱས་བྱས་ནས་བྱས་བསྡད་གི་འདུག་འདིའི་བར་དེ་ལ་ད་གིན་ང་རང་གཉིས་གསུངས་གསུངས་ད་ཞི་བའི་མི་མང་ལྷག་པར་དུ་ཕྲུ་གུ་བུ་ཕྲུག་དང་བུད་མེད་ཨེ་ནི་ནད་པ་ད་དེ་ཚོའི་དཀའ་ངལ་དེ་ནི་དཔེ་ཉིན་རེ་ཉིན་རེ་དཔེ་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དེ་འདྲས་རེད་ཤག་བྱས་ཙང་མེ་འཕེན་མཚམས་འཇོག་རང་བྱུང་བ་ཅིག་མི་འདུག་སྟེ་ཡིན་ནས་རྩ་བའི་མེ་འཕེན་མཚམས་འཇོག་གི་ཐོག་ལ་ཡང་ཤུགས་རྒྱབ་བྱས་ནས་ཅིག་གི་གྲོས་ཆོད་ཡིན་ནས་བཞག་ཐུབ་པ་དེ་འདྲས་བྱུང་འདུག་ལགས་ལོ་ལོ་ཟེར། ད་རྩ་བའི་བྱས་ན་ཨ་མི་རི་ཀ་ནི་ཨི་སི་རལ་གྱི་བློས་ཐུབ་མཐུན་ཕྱོགས་རྒྱལ་ཁབ་གཙོ་བོ་དེ་ཡིན་པ་རེད། བྱས་ཙང་ཀ་ཨ་མི་རི་ཀས་ད་ཨི་སི་རལ་ལ་རྒྱབ་སྐྱོར་བྱེད་མུས་རེད། ཡིན་ནའི་ཨ་མི་རི་ཀས་ཡང་པེ་ལེ་སི་ཐན་གྱི་མི་མང་གི་ཡ་ང་བའི་དཀའ་སྡུག་རྣམས་སེལ་དགོས་ངེས་ཡིན་པ་ཡང་ཨ་ནེས་ཐེར་འདོན་གནང་གི་ཡོད་རེད། དེ་འདྲ་སོང་ཙང་ཨ་ནེས་ད་ལྟ་སྐབས་འདིའི་ཨི་སི་རལ་དང་ཧ་མ་སི་གཉིས་ཀྱི་དམག་འཁྲུག་འདིའི་ནང་ལ་ཡང་ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་དེ་ད་ག་འདྲ་ཞིག་ལ་ངོས་འཛིན་བྱེད་ཆོག་གི་རེད། ལགས་འོང་ད་ང་རང་གཉིས་ཀས་ད་ལྟ་བརྗོད་གཞི་དང་འབྲེལ་བ་བྱས་པ་ཡིན་ནའི་ད་ད་ལྟའི་དམག་འཁྲུག་འདི་ཨི་སི་རལ་དང་ཧ་མ་སི་བར་གྱི་དམག་འཁྲུག་འདིའི་ཐོག་ནས་ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་ལ་ཡ། འགྱུར་བ་ག་ལ་གང་འཚམ། འགྲོ་བ་ལ་ཡ། མི། ག་སོགས་དཔྱད་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་འདུག་རྩ་བའི་ད་ཨ་མི་རི་ཀ་འདི་ཨི་སི་རལ་གྱི་པའི་བློས་ཐུབ་གྲོགས་པོ་ཞེ་པོ་ཅི་དང་ད་ཨ་མི་རི་ཀའི་གི། དེ་བ་གྲོས་ཚོགས་ལྟེབ་ཡིན་ན་རེད་མི་མང་ནང་ལ་ཡིན་པ་ཡིན་ན་རེད་ཨི་སི་རལ་ལ་ཡ། ཞེ་པོ་ཅི། བློ་ཉེ་པོ་ཟིན་མཁན་དང་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་མཁན་ཡོད་རེད་ཡང་ད་ག་ནང་བཞིན་ཅིག་གི་ད་པེ་ལེ་སི་ཏན་གྱི་མི་མང་གི་ལྷག་པར་དུ་ཞི་བའི་མི་མང་འདི་གས་ཀྱི་དཀའ་ངལ་མཐོང་བྱས་ནས་དེ་ཚོ་རྒྱབ་སྐྱོར་དང་དེ་ཚོ་ཅིག་གི་ད་མི་སྤྱོད་གི་བའི་རོགས་རམ་འདི་པེ་ཏི་གང་མགྱོགས་མགྱོགས་དང་གང་མང་མང་འབྱོར་དགོས་རེད་ཅེས་བསམ་ཚུལ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད། བྱས་ཙང་དེ་འདྲའི་ཆ་ནས། རྩ་བའི་ད་ཨ་མི་རི་ཀའི་གི་སྲིད་ཇུས་རོབ་དེ་ཞུས་ན་མི་འདུག་ཨ་མི་རི་ཀའི་ད་ཨི་སི་རེ་ལ་ཡང་ཉེ་ཕྱོགས་ཟིན་པ་དང་རྒྱབ་སྐྱོར་ཡོད་པ་དང་ལྷག་པར་དུ་ཨི་སི་རེལ་གི་ད་པའི་ཧ་མ་སི་དྲག་ཐབས་པ་རྩ་མེད་བཟོ་གི་ཡིན་ཟེར་ལ་མིན་ན་ད་ཁོ་རང་ཚོས་གི་ཅིག་ལས་དམིགས་ཡུལ་ཟིན་པ་དེ་ཚོའི་ཐོག་ལ་ཡང་ཨ་མི་རི་ཀའི་ད་རྒྱབ་སྐྱོར་ཤུགས་ཆེན་བྱས་བསྡད་གི་ཡོད་རེད་དེ།

ལྷག་པར་དུ་ད་ལྟ་ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་རོབ་ཀྱི་ཆ་ཐོག་བྱས་པ་ཡིན་ན་ག་ལ་གང་འཚམ་ཅིག་དམག་འདི་མཚམས་འཇོག་ཅིག་བྱུང་ནས་ཨ་ནི་ཕ་གིའི་གནས་སྟངས་ཕ་གི་ཡ་ཅིག་ཞི་བདེའི་ངང་གནས་ཡག་གི་ཐོག་ལ་ཡང་ཤུགས་ཅིག་འབད་བརྩོན་གནང་གི་ཡོད་པ་ཅིག་དང། ཨ་ནི་དེའི་ཡ་ག་འདྲ་བྱེད་ཀྱི་རེད་ཟེར་ན་པཱ་ལེ་སི་ཏན་བྱས་བྱས་ནས་ད་ལྟ་ཅིག་གི་གྷ་རྫ་ནང་ལ་ཡོད་པའི་གི་ད་ཧ་མ་སི་རེད་ཨ་ནི་ཡ་གི་ནུབ་ཆུ་ཁའི་གི་ད་ད་ལྟ་པོ་ཏོ་ཅིག་གི་པཱ་ལེ་སི་ཏན་གི་གཞུང་རེད་ཟེར་ད་སྲིད་འཛིན་མོ་ཧ་མ

གཅིག་སོ་སོ་སོའི་རྒྱལ་ཁབ་བྱས་བྱས་ལོགས་ཀ་བྱས་ནས་གང་ལྟར་གཅིག་ཞི་བདེ་མཉམ་གནས་ཡོང་ཡག་ཐོག་ལ་ཨ་མི་རི་ཀའི་ད་ཤུགས་རྒྱག་ཡག་འདི་ད་ཕ་ཕ་གི་ད་སྲིད་ཇུས་གཙོ་བོ་འདི་ཆགས་ཀྱི་འདུག་ལ་ཨ་ནི་ཨ་མི་རི་ཀའི་གི་ད་འདིའི་ཐོག་ལ་ཤུགས་རྒོད་ཞེ་པོ་ཅིག་བརྒྱབ་བསྡད་པ་འདི་འདྲས་ཀྱི་གཅིག་གི་ད་འདིའི་ཆ་ལ་ཡང་ཨ་མི་རི་ཀའི་དཀྱིལ་ཤར་ནང་གི་དཀའ་ངལ་སེལ་ཕྱོགས་འདི་ཐོག་ལ་ཡ་ད་གཅིག་པཱ་ལེ་སི་ཏན་དང། ཨིསི་རཱཨེལ་གཉིས་ཀ་གི་ད་གཅིག་འདོད་དོན་འགྲུབ་ཡག་རེད་བྱས་དེ་འདྲས་ཀྱི་ཤུགས་གཅིག་པ་རྒྱག་གི་ཡོད་ད་ལྷག་པར་དུ་ད་ད་ལྟ་དཀའ་སྡུག་མྱོང་བཞིན་པའི་མི་མང་དེ་གས་ས་ཡ་གཉིས་ལྷག་ཙམ་དེ་གས་དེ་གིས་ད་ཁ་ཚ་དགོས་གཏུགས་ཀྱི་དཀའ་ངལ་དེ་སེལ་ཡག་ཐོག་ལ་ཡ་ཤུགས་ཞེ་པོ་ཅིག་བརྒྱབ་བསྡད་པ་དེ་འདྲས་རེད་འདུག། ཨ་ལེ་ལོ་ལོ་ཟེར་དེ་ནས་ད་ད་ད་ད་ཨིསི་རཱཨེལ་གྱིས་ད་ཨ་མི་རི་ཀས་རེ་འདུན་བཏོན་པ་ཁག་ལ་ཡང་ད་ཉན་འཇོག་བྱེད་སྲིད་ཀྱི་ཡོད་མེད་སྐོར་ལ་ཡང་དབྱེ་ཞིབ་པ་ཚོས་འགྲེལ་བརྗོད་ག་རེ་བྱེད་ཀྱི་འདུག་གས།
ལགས་འོང་ད་ད་ག་རེད་གཙོ་བོའི་ཨ་མི་རི་ཀས་ད་རེ་བ་ཞེ་པོ་ཅིག་འདོད་ཡ་ད་ཨ་མི་རི་ཀས་ཀྱི་ད་ད་ད་ལྟའི་སྲིད་འཛིན Joe Biden གྱི་ཐོག་ནས་ཡིན་པ་ཡིན་ནའི Israel གྱི་སྲིད་འཛིན་ད Benjamin Netanyahu ལ་ཡ་ད་དཔེ་གསལ་པོ་ཞེ་པོ་ཅིག་འདོད་ཅེས་བྱས་ནས་ཁ་རི་ཁ་ཐུག་བྱས་ཙམ་ཙམ་གཅིག་ཕོག་མི་ཡོང་བསམ་བྱེད་ཡ་གི་འདི་འདྲའི་བཀའ་མོལ་ཁ་ཐུག་གནང་བྱས་བྱས་ནས་ད་ད་ལྟའི་གི་གནས་སྟངས་འདིའི་ཐོག་ལ་ཡ་ད Israel གྱི་ངས་ཁོ་ཅིག་གོ་ཤང་ཟི་ནས་མི་འདུག་ད་གང་འདྲ་གཅིག་གི་ཕ་གིའི་ཡར་པེ་ལེ་སི་ཏན་མི་དམངས་ཞི་བའི་མི་དམངས་ཚོ་ལ་གང་བྱུང་མང་བྱུང་གཏོར་རྒོལ་མེད་པ་བྱས་ཨེ་ཁོ་རང་ཚོ་ཧ་མ་སི་དྲག་སྤྱོད་པ་དེ་མེད་པ་བཟོ་གི་ཡིན་ཧ་མ་སི་དྲག་སྤྱོད་པ་རང་ཡོད་ས་ལྷག་པར་དུ་ས་འོག་སྦུབས་ལམ་དེ་ཚོ་དེ་ཚོ་ཡར་གཏོར་རྒོལ་བྱེད་མ་གཏོགས་མི་དམངས་ཨ་ནི་དེ་དཔེ་ཅིག་ག་རེ་ཟེར་ཞི་བའི་མི་དམངས་དེ་འདྲའི་དཔེ་གང་བྱུང་མང་བྱུང་གཏོར་སྐྱོན་བཏང་ཡ་དེ་འགྲིག་གི་མི་འདུག་ཅེས་ཤུགས་ཆེན་པོ་ཞེ་པོ་གསུང་གི་ཡོད་རེད་ངའི་ད་ག་ནང་བཞིན་ད་ལྟ་གི་ང་རང་ཉིད་ཀྱིས་ཐོག་ཀ་ཞུས་པ་ནང་བཞིན་གཅིག་གིས་ཞི་འཇམ་ཡོང་ཡག་ཐོག་ལ་ཡག་དེ་འདྲའི་གི་གྲོས་འཆར་བཏོན་ཡོག་རེད་ཡིན་ནའི་སྲིད་བློན་ནེ་ཐན་ཡ་ཧུ་རང་དཔེ་ཐུག་ལྟ་བ་མཁྲེགས་པོ་ཞེ་པོ་ཅིག་དང་ཨ་ནི་ཁོང་གི་ཕྱོགས་ཁག་འགའ་ཤས་གཅིག་དཔེ་ལྟ་བ་མཁྲེགས་པོ་ཞེ་པོ་ཅིག་ཡོད་དུས་ད་ལྟའི་ཆ་ལ་ཡ་ཨ་མི་རི་ཀས་གི་ལབ་པ་དེ་ཚོའི་ད་གི་ཞེ་དྲག་ཞེ་དྲག་བརྩི་ཡག་གི་བཟོ་ལྟ་འདྲ་བོ་ཅིག་ཁྱོན་མཐོང་གི་ཡོག་མ་རེད། ལྷག་པར་དུ་ཡང་ད་ཁོ་ཚོའི་དཔེ་དེའི་དམག་འཐབ་ར་བ་དེ་ཆ་ཚང་ཧ་མ་སི་ལ་ཡིན་ཤས་ཆེ་ད། ས། ས་ཐོག་ནས་རེད་གནམ་ཐོག་ནས་རེད་མཚོ་ཐོག་ནས་རེད་ཅིག་བྱས་བསྡད་ཀྱི་ཡོད་རེད། བྱས་ཙང་དེ་འདྲའི་ཆ་ནས། ད་ཨིས་ར་ཨེལ་གྱི་ཞེ་པོ་ཅིག་གིས་ཨ་མི་རི་ཀའི་འདོད་པ་བསྟུན་པ་ནང་བཞིན་ད་ཡིན་ནའི། དེ་འདྲའི་ཆ་ནས་ལམ་སང་ཅིག་ཅིག་ཉན་འཇོག་བྱེད་མདོག་མི་འདུག་སྟེ། ག་ལེ་ག་ལེ་ལ་ཡང་འགྱུར་བ་འགྲོ་གི་ཡོད་པའི་གི་བཟོ་ལྟ་བསྡད་སུ་ཐོན་གི་འོ་རེད་དེ་ཐོན་ཡག་དེ་གཅིག་ནས་ཨ་མི་རི་ཀས་གི་ད་རྒྱབ་སྐྱོར་འདི་ད་ལྟ་བྱས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་རྒྱབ་སྐྱོར་ག་ཚོད་བྱས་བསྡད་ཀྱི་རེད་ཨ་མི་རི་ཀའི་ནང་ལའི་མི་མང་བསམ་ཚུལ་ཤུགས་ཆེན་པོ་ཤོར་རེད་ད་ག་ནང་བཞིན་ཨིས་རལ་རང་གི་ནང་ལའི། ད་དཀའ་ངལ་གང་འཚམ་ལྷག་པར་དུ་ཡང་བཙན་ཉར་བྱས་པའི་མི་དེ་གྲས་དེ་ཚོ་བཏོན་མ་ཐུབ་དུས་ཨ་ནི་མི་མང་ནང་ལའི་ཨ་ནི་སྲིད་བློན་ན་ཏན་ཡ་ཧུ་རང་ལའི་བསམ་ཚུལ་ངན་པ་དང་ད་ཁོང་གི་འཇོན་གི་མེད་པ་འདྲ་བོ་དེ་འདྲའི་གི་ཚོར་བ་ཅིག་སླེབས་བསྡད་ཀྱི་ཡོད་རེད་ཨ་ནི་ཨིས་རལ་ནང་ལའི་མི་མང་དག་ཅིག་པ་ལི་སི་ཐན་གི་མི་དམངས་ཞི་བའི་མི་དམངས་ཚོའི་དཀའ་ངལ་མཐོང་ནས་དེ་ཚོ་ལའི་གཅིག་གིས་གཅིག་ག་རེ་ཟེར་སེམས་ནང་ནས་སེམས་ཚོར་མེད་པ་རེད་མི་འདུག་བྱས་ཙང་ཨ་ནི་སྲིད་བློན་ནཱ་ཏན་ཡ་ཧུ་རང་གི་གནས་སྟངས་དེ་དཀའ་ངལ་ཆེ་ཙམ་ཆགས་དུས་ད་དམག་དེ་གཅིག་གིས་ག་ལེ་ག་ལེ་ག་འདྲ་བྱས་པ་ཡིན་ན་ད་སོ་སོ་གཅིག་གིས་ཞེ་པོ་ཅིག་ཚོ་ཉམས་དམའ་པོ་མ་བྱུང་བྱས་ནས་ག་ལེ་ག་ལེ་ལ་ཡ་གཅིག་དམག་དེ་མཚམས་འཇོག་བྱེད་ཡ་ཐོག་ལ་དགོངས་པ་བཞེས་མི་ཡོང་བསམ་བྱས་དེ་འདྲའི་རེ་བ་དེ་འདྲའི་བཟོ་ལྟ་མཐོང་གི་འདུག་བྱས་ནས་དཔྱད་ཞིབ་པས་དེ་འདྲ་བཤད་ཀྱི་འདུག་ཨ་ནི། ལྷག་པར་དུ་ཡང་ད་ཁ་སང་ཁ་ཉིན་གྱི་ཐོན་པའི་གི་གནས་ཚུལ་ནང་ལ་བྱས་པ་ཡིན་ན། ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཆོད་གཅིག་ནས་མེ་འཕེན་མཚམས་འཇོག་གྲོས་ཆོད་གཅིག་བཞག་ཡོད་རེད། ད་ད་ལྟ་ཨི་ཇིབ་རང་གིས་ད་ཨི་ཇིབ་ཁུར་ཞེ་པོ་བཞེས་གི་འོ་རེད་ཨི་ཇིབ་རང་གི་ངོས་ནས་ད་དམག་དེ་མཚམས་འཇོག་ཡོང་ཡ་ལ་ཡ་གྲོས་འཆར་ཅིག་བཏོན་བྱས་བྱས་ནས་ཨ་ནི་དེའི་གྲོས་འཆར་འདི་གཞི་བཟུང་བྱས་པ་ཡིན་ན་ཨ་ནི་ག་ལེ་ཨེ་ག་ཟ་རུ་ད་ལྟ་བར་དུ་བཙན་ཉར་བྱས་པའི་མི་དེ་གས་དེ་རིམ་པས་བྱས་ཙང་ལྷག་པར་དུ་དང་པོ་བུད་མེད་དང་བུ་ཕྲུག་ནད་པ་ནས་འགོ་བཙུགས་ནས་ག་ལེ་ག་ལེ་དེ་གས་དེ་གཅིག་རིམ་པ་རིམ་པ་བྱས་ནས་གློད་གྲོལ་ཡོང་ཡ་དང་དེའི་འགོ་སྟོད་དེ་ལ་ཡ་དང་པོ་ནས་པེ་ལེ་སིན་གྱི་ད་བཙོན་པ་བརྒྱ་དང་བཞི་བཅུ་གློད་གྲོལ་བཏང་ཡ་དང་དེ་འདྲའི་གཅིག་ནས་དང་དེའི་རྗེས་ལ་ཡ་ཨི་ནི་པེ་ལེ་སིན་གྱི་བར་བརྒལ་གཞུང་བཙུགས་བྱས་ཙང་བར་བརྒལ་གཞུང་འདིའི་ནང་ལ་ད་ཧ་མཱས་ཐེ་བའི་ཨ་ནི་གཅིག་གིས་པཱ་ལི་སི་ཐན་གྱི་ད་ཤོག་ཁག་མང་པོ་ཅིག་ཡོད་རེད་པ་དེ་གས་ཚང་མ་གཅིག་གི་དེ་ཚོའི་ངོ་ཚབ་མཚོན་པ་བྱས་པའི་གས་ནི་གཞུང་ཅིག་བཙུགས་བྱས་ཙང་ད་གཞུང་འདིས་པཱ་ལི་སི་ཐན་གྱི་གཞུང་ད་འདིའི་ཐོག་ལ་ཡང་གས་ས་ཁེ་གཉིས་ནས་ད་ཧ་མཱས་དང་ཡང་ད་ག་ནི་ཤི་ཁ་ཅིག་གིས་དམག་འཐབ་ཚོགས་པ་ཟེར་བ་དེ་ཚོའི་གི་དཔེ་དེ་ཁོ་རང་ཚོ་ཨ་ནི་ག་ཟ་རང་གི་ནང་ལ་ཡང་དབང་དབང་སྒྱུར་བྱས་ནས་སྡོད་དགོས་ཡོད་བྱས་ཙང་འདི་འདྲའི་རྙོག་དྲ་རུ་བཤད་ནས་ཁས་ལེན་མ་བྱས་པ་ཡོང་གི་འདུག་དེ་ཡིན་ནའི་དེ་ལ་ཡང་ཨིས་རལ་གྱི་ད་དམག་དོན་ལྷན་ཁང་གི་དེ་བསམ་གཞིག་བྱེད་ཡག་འདུག་བྱས་ཙང་གཟའ་ཟླ་བའི་ཉིན་མོ་དེའི་ཚོགས་འདུ་ཚོགས་ཤག་ཤེས་ཚགས་འདི་འདྲའི་འདི་བྱས་ནས་གཅིག་བྱས་ན་ག་ལེ་ག་ལེ་ལ་ཡང་ད་དམག་དེ་མཚམས་འཇོག་བྱས་ན་ཨིསི་རེལ་རང་ལས་ཁྱད་པར་ཡོད་པ་དང་མཐའ་གཅིག་ཏུ་ཧ་མཱས་དཔེ་དེ་མེད་པ་བཟོ་གི་ཡིན་ཟེར་ཏེ་ད་ད་ལྟ་བར་དུ་ལབ་བསྡད་པ་རེད་དེ། ཨི་ཇིབ་དང་དེ་ཚོའི་གི་གྲོས་འཆར་ནང་ལ་ཡང་ཧ་མཱས་རྩ་མེད་བཟོ་ཐུབ་མེད་པ་ཤེས་བཞིན་པའི་ཐོག་ནས་ད་ཧ་མཱས་རྩ་མེད་བཟོ་བ་ཟེར་སྐད་ཆ་ཁོ་རའི་ནང་ཡོད་མ་རེད་ཇི་རིགས་ད་ཨིསི་རེལ་གྱི་སྲིད་བློན་གྱིས་དཔེ་ད་ལྟ་བར་དུ་ཞེ་པོ་གཅིག་གཅིག་གསུངས་བྱས་ཙང་ཧ་མཱས་རྩ་མེད་ཤུལ་མེད་བཟོ་གི་ཟེར་རོ་ད་དེའི་དམིགས་ཡུལ་དེ་ཨེ། ད་སྒྲུབ་ཡག་མེད་པ་རེད་པ་བྱས་ཙང་ག་ལེ་ག་ལེ་ལ་ཡ་དམིགས་ཡུལ་འདི། སྐད་ཆ་བཤད་ཨེ་ཡོང་བསམ་བྱས་རེད་པ་འདི་འདྲ་ཆགས་བསྡད་ཤག་ལགས། ལགས་ལགས་སི། ཨ། ད་ག་ནང་བཞིན་ད་ལྟ་ང་གཉིས་གོང་དུ་ཨི་སི་རལ་དང་ཧ་མ་སི་གཉིས་བར་རྒྱག་བཞིན་པའི་དམག་འཁྲུག་དེ་མ་ཡིན་པར་ཨ་ནི་གཞན་ཡང་ཨུ་རུ་སུས་ཡུག་རེན་ཐོག་ལ་རྒྱག་བཞིན་པའི་དམག་འཁྲུག་དེ་ཁ་ཕྱོགས་དེ་ག་བར་འགྲོ་བཟོ་ཡོད་ན་ད།
ལགས་འོང་ད་དེ་རིང་གི་དམག་འཁྲུག་ཆས་གཉིས་ནང་ནས་གཅིག་ནི། ད་ནས་ལོ་གཉིས། གི་སྔོན་ལ་ཡ་ད་ལོ་གསུམ་ཁ་ཐ་འགྲོ་ཡོང་རེད། ཨུ་རུ་སུས་ཡུག་ཀེ་རེན་ཐོག་ལ་བཙན་འཛུལ་དམག་འཁྲུག་བརྒྱབ་པ་དེ་རེད། འདི་དམག་འཁྲུག་འདི་མུ་མཐུད་ནས་བརྒྱབ་བསྡད་ཀྱི་ཡོད་རེད། ཡུག་ཀེ་རེན་གྱི་ད་སོ་སོ་སོའི་ངོས་ནས་ནི་ཞེ་པོ་ཅིག་ད་ད་ལྟ་ཡིན་པའི་ནང་ནས་དཔེ་འདི། ཨུ་རུ་སུའི་གི་དམག་གྲུ་ལ་ཡ་གཏོར་རྒོལ་བཏང་ཡིན་ཟེར་བྱས་བྱས་ནས་གནས་ཚུལ་ཐོན་ད་ཐོན་བཞིན་པ་ཅིག་ཆགས་བསྡད་འདུག། ཨུ་རུ་སུའི་ངོས་ནས་ག་རེ་བཤད་གི་རེད་ཟེར་ན་ད་དཔེ་ཨུ་རུ་སུ་འདི། ཡང་ཁོ་རང་ཚོའི་དམག་གྲ་རོགས་དེ་ཐོད་པར་བསྒྲིལ་བྱས་ཙང་ད་དགུན་ཁའི་དུས་ཚོད་འདི་ལ་ཡང་ད་ཁེ་བཟང་ཅིག་ལེན་བྱས་ཨ་ནི། ཡུ་ཀེ་རེན་ལ་ཡང་གཏོར་རྒོལ་ཤུགས་ཆེན་པོ་བཏང་ནས་དཔེ་དམག་ཐག་ཆོད་པ་ག་རེ་བཟོ་དགོས་བསམ་བྱས་འདི་འདྲའི་གི་དཔེ་ཆོད་སེམས་ད་དྲག་པོ་ཞེ་པོ་ཅིག་བཅངས་བྱས་ནི་དམག་འཁྲུག་རྒྱག་བཞིན་པ་རེད་ཤག་ཡིན་ནའི་ད་དམག་འཁྲུག་འདིའི་ནང་ལ་ག་རེ་ཆགས་ཟེར་ན་ཐོབ་ཤོར་རབས་རིགས་སུ་གང་ལས་མ་བྱུང་བ་བྱས་བྱས་ནས་ཡུག་ཀེརེན་ལས་མེད་པ་དང་ཨུ་རུ་སུ་ལས་མེད་པ་བྱས་བྱས་ནས་འདི་འདྲས་ཀྱི་གནས་སྟངས་ཅིག་ནང་ལ་གནས་བསྡད་ཡོད་རེད། དེའི་བར་དེ་ལ་ཡང་ད་ཡུག་ཀེརེན་གྱི་དམག་འཁྲུག་འདི་དང་འབྲེལ་བའི་ཐོག་ལ་ད་ཡུག་ཀེརེན་ལ་རྒྱབ་སྐྱོར་བ་དེ་གཙོ་བོ་དེ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་དང་ཨ་མི་རི་ཀ་དེ་རེད། ཨ་ནི་དེའི་གི་རྒྱབ་སྐྱོར་འདི་ད་ད་ལྟ་བར་དུ་ཡག་པོ་བྱུང་ཡོད་རེད་ད་ཡིན་ནའི་ཡུ་རོབ་མཉམ་འབྲེལ་ནང་ལ་ཡིན་པ་ཡིན་ནའི་ཨ་ནི་ཡུག་ཀེརེན་ལ་ཡང། ད་ལྟ་བར་དུ་འབོར་ཆེན་པོ་ཞེ་པོ་ཅིག་ཅིག་གི་རོགས་རམ་དཔལ་འབྱོར་ཐོག་ནས་རེད་ལྷག་པར་དུ་ཅིག་གི་གོ་མཚོན་དེ་ཚོ་མཁོ་སྒྲུབ་བྱེད་ཡ་དང་གོ་མཚོན་ཉོ་སྒྲུབ་བྱེད་ཡ་དེ་ཚོའི་ཐོག་ལ་ཡ་ཞེ་པོ་ཅིག་ཤུགས་ཆེན་པོ་དང་ལྷག་པར་དུ་ཅིག་གི་དམག་མི་ཚོ་ལ་ཡ་གླ་ཆ་རྒྱག་ཡ་ལ་སོགས་པ་དེ་ཚོ་རོགས་རམ་མང་པོ་བྱས་བསྡད་པ་དེ་འདི་ཉེ་ཆར་ཡང་དེ་ཊར་ཁི་གིས་ངོས་ལེན་མ་བྱེད་བྱེད་བྱས་ནས་དེའི་བར་ཆད་ཅིག་ཤོར་བའི་དུས་ཚོད་ཅིག་དང་ཨ་མི་རི་ཀའི་ནང་ལ་དངོས་གནས་ད་ལྟ་བར་དུ་ད་རྒྱབ་སྐྱོར་ཞེ་པོ་ཅིག་གནང་ཡོག་རེད་དེ་ཡིན་ནའི་ཉེ་བའི་ཆར་ལ་ཡག་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཨེ་ནི་ཡུག་རེན་ལ་རོགས་རམ་འབྱོར་ཡག་ད་ཨ་སྒོར་ཐེར་འབུམ་དྲུག་ཅུ་རེ་གཅིག་དེ་ཨེ་ནི་གྲོས་ཚོགས་ནང་ལ་ཡག་ད་ཆོག་མཆན་མ་ཐོབ་བྱས་བྱས་ནས་ད་ལྟའི་གནས་སྟངས་འདི་འདྲའི་ཅིག་ཡིན་པ་དང་ཨེ་ནི་འདི་འདྲ་བྱེད་དུས་ད་ཅིག་གིས། ག་རེ་བྱས་ནས་དཀའ་ངལ་རེ་ཆེ་ཙམ་ཡོད་པའི་སྐབས་དེ་ལ་ཡང་ཨ་ནི་ཨུ་རུ་སུས་ད་ཡང་ཅིག་ག་སོར་སློབ་ཤེས་དུ་མ་བཟོ་ན་གསར་པ་ཅིག་བྱས་བྱས་ནས་ད་ག་ལ་གང་འཚམ་ད་འཛམ་གླིང་གི་གནས་སྟངས་ཨ་ནི་ཡུ་ཀེ་རེན་ལ་ཡང་རྒྱབ་སྐྱོར་ཏོག་ཙམ་ཅིག་ཞན་ལ་འགྲོ་གི་ཡོད་པའི་གི་རྣམ་པ་ཐོན་པའི་སྐབས་དེ་ལ་ཨ་ནི་ཨུ་རུ་སུས་དམིགས་བསལ་གྱིས་ད་ཅིག་ཤུགས་རྒྱབ་བྱས་བྱས་ནས་ཨ་ནི་དམག་དེ་ཐོབ་ཡ་ཐོག་ལ་འབད་རྩོལ་ཅིག་དང་ཨ་ནི་སྲིད་འཛིན་པུ་ཏིན་ལ་ཡང་བློ་ཁོག་སྔོན་མ་ལས་ཆེ་ཙམ་ཆགས་ཡོད་རེད་ཟེར་བ་དེ་འདྲས་ཀྱི་གནས་སྟངས་ཅིག་བྱས་ད་ག་འདྲ་དམག་དེ་རྒྱང་མིག་སྤྱི་དང་ནི་ད་ལོ་གསར་པ་ཉིས་སྟོང་ཉི་ཤུ་རྩ་བཞིའི་ནང་ལ་དམག་འདི་མུ་མཐུད་ནས་རྒྱབ་བསྡད་ཡ་རང་རེད་ཤག། ལགས་ལགས་སོ་དེ་ནས་ངས་བཀའ་འདྲི་ཞུས་ཡའི་ཐ་མ་དེ་འདི་ཡིན་ད། དུས་སང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ད་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་གང་ཐོན་གྱིས་ད་ཡུག་རན་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་འགྲོ་སྲིད་མིན་སྐོར་ལ་ཡ་ད་དབྱེ་ཞིབ་པ་ཚོས་འགྲེལ་བརྗོད་ག་འདྲ་ཅིག་བྱེད་ཀྱི་ཡོད་ན་སྙིང་བསྡུས་ཅིག་གསུང་རོགས་གནང། ལགས་ལགས། དེ་ནས་ང་གཅིག་ད་གིན་གྱི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཞུ་ཡ་ལ། ད་ཨ་མི་རི་ཀའི་ནང་ལ་ཡང་གྲོས་ཚོགས་དང་མི་མང་གིས་ཡུཀ་རེན་ལ་རྒྱབ་སྐྱོར་མེད་པ་རེད་པས་ཟེར་ན་རེད་མི་འདུག་རྒྱབ་སྐྱོར་མོས་མཐུན་གཅིག་འདུག་བྱས་ཙང་དེ་འདྲའི་ཆ་ནས་ད་ཡུཀ་རེན་གྱི་གཅིག་གི་རོགས་དངུལ་དེ་ཡང་བདུན་ཕྲག་གཉིས་རྗེས་ལ་གྲོས་ཚོགས་འཐུས་མི་རྣམ་པ་འཛོམས་པའི་སྐབས་ལ་ཨ་ནི་དཀའ་ངལ་དེ་སེལ་མི་ཡོང་བསམ་བྱས་ཡ་དེ་འདྲའི་གཅིག་གི་གནས་སྟངས་གཅིག་འདུག་ཨ་ནི་ད་ད་ལྟ་གསུངས་སོང་གཅིག་གི། ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་ཀྱི་བཀའ་མོལ་ནང་ལ་ཉིས་སྟོང་ཉི་ཤུ་རྩ་བཞིའི་ནང་ད་གནད་འགག་ཅིག་ཆགས་ཡོད་རེད་ཨ་མི་རི་ཀའི་སྲིད་འཛིན་འོས་བསྡུ་རེད་ཨེ་ནི་སྲིད་འཛིན་ད་ལྟའི་ཆ་ལ་ཡ་དམངས་གཙོ་ཚོགས་པའི་གི་ཚོགས་ཁོངས་ཀྱི་སྲིད་འཛིན་འོས་མི་དེ་ད་ད་ལྟའི་ལས་ཐོག་སྲིད་འཛིན་ཇོ་བྷའི་དན་ཐུགས་གཏན་འཁེལ་འཁེལ་རྒྱུ་རང་ཡིན་པ་འདྲ་བའི་བཟོ་ལྟ་ཡོག་རེད་ཨེ་ད་ག་ནང་བཞིན་ད་ཕྱོགས་འགལ་སྤྱི་མཐུན་ཚོགས་པའི་གི་སྲིད་འཛིན་འོས་མི་དེ་དེ་སྔའི་སྲིད་འཛིན་སྐུ་ཞབས Donald Trump རང་ཐོབ་མི་ཡོང་བསམ་བྱེད་པའི་དེ་འདྲའི་གི་ད་གནས་སྟངས་ཅིག་ཡོད་རེད་དེ་འདྲ་བྱེད་དུས་ད་སྐུ་ཞབས Joe Biden ལ་འོས་བསྡུ་ནང་ལ་རྒྱལ་ཁ་ཐོབ་པ་ཡིན་ན་ད་འགྱུར་བ་འགྲོ་ཡག་གི་ཡོད་མ་རེད་ད་མུ་མཐུད་ནས་ད་ཤུགས་ཆེ་ཙམ་བྱས་བྱས་ནས་ཨ་ནི Ukraine ཐོག་ལ་ཡ་རྒྱབ་སྐྱོར་རག་ཡག་གི་དེ་ཡོད་རེད་ཡིན་ནའི་སྲིད་འཛིན། ཟུར་པ Donald Trump ལ་ཡང་འོས་ཤོག་ཐོབ་པ་ཡིན་ན་ཨེ་ནི་ད་ཡུཀ་རེན་གྱི་གནས་སྟངས་དེ་ད་དཔེ་ཤུགས་རྐྱེན་སྡུག་པོ་ཐེབས་ཡག་རང་རེད་གང་ཡིན་ཟེར་ན་གཅིག་ནས་ནི་ཁོང་ད་ཅིག་གི་ཨུ་རུ་སུའི་གི་སྲིད་འཛིན Vladimir Putin དང་གཉིས་པོ་ཞེ་པོ་ཅིག་བློ་ཉེ་པོ་དང་ག་དུས་ནས་རྒྱབ་སྐྱོར་གནང་བཞུགས་མཁན་ཅིག་དང་ཨེ་ནི་ཡུཀ་རེན་གྱི་དམག་དེ་ཡིན་ནའི་ད་འདི་པ་འདུག་ཅིག་གི་སྐུ་ཞབས Donald Trump གྱི་བཀའ་མོལ་ནང་ལ་ཡང་དེ་དམག་དེ་ང་རང་ཅིག་སྲིད་འཛིན་ཡིན་པ་ཡིན་ན་ཉི་མ་གཅིག་ལ་ཐག་ཆོད་ཀྱི་རེད་གསུངས་དུས་ད་ཉི་མ་གཅིག་ལ་ཞི་མོལ་གྱིས་ཐག་ཆོད་ཡོད་མ་རེད་རྒྱབ་སྐྱོར་འདི་ཕྱིར་འཐེན་གནང་ཡག་གི་ད་ཉེན་ཁ་འདི་དཔེ་ཡོད་ཡོད་པ་ཞིག་རེད་བྱས་ཙང་འདི་འདྲའི་ཆ་ནས་ད་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་སྐབས་ལ་ཨ་ནི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀྱི་ནང་ནས་སུ་ལ་ཐོབ་མིན་གྱི་ཨ་ནི་ཨུ་རུ་སུ་ལ་རྒྱབ་སྐྱོར་རེད་ཡུག་ཀེ་རེན་ལ་རྒྱབ་སྐྱོར་རེད་དེ་ཚོའི་ཐོག་ལ་ག་རེ་ཆ་མེད་འདི་ད་ཅིག་གིས་ལྷག་པར་དུ་ཡུག་ཀེ་རེན་ལ་སྤྱི་མཐུན་ཚོགས་པའི་ཨ་ནི་སྐུ་ཞབས Donald Trump རང་ཅིག་གཏན་འཁེལ་བ་བྱས་ནས་འོས་ཤོག་རྒྱལ་ཁ་ཐོབ་པ་ཡིན་ན་ཨ་ནེ་ཡུག་ཀྲེན་གྱི་རྒྱབ་སྐྱོར་འདི་ཞེ་པོ་ཅིག་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཀྱི་རེད་སྣང། འོ་ལགས་སོ་ད་ཨ། དུས་ཚོད་རྐྱེན་པས་དེ་གར་མཚམས་འཇོག་ཞུ་གི་ཡིན། ཨ་ནེ་ང་ཚོའི་འཕེལ་རྒྱས་གླེང་མོལ Podcast གི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་རྗེ་གནང།